དེ་ལ། བསྟན་པ་ཐམས་ཅད་གྲུ་བཞི་ལམ་གྱིས་འཁྱེར། དངོས་ཕྱིར་མ་བྱུང་བ་ཡང་འདི་དུས་མི་སྡེབ་སྦྱོར་མཁས་པ་བདག་ལ་ཡོད་མེད་དེ་ནི་དངོས་ཕྱིར་མ་བྱུང་བ་དང། དེ་འདྲ་ངས་དེ་ཤེས་པ་མ་རེད་རྒྱལ་བའི་གསུང་རབ་ཀྱི་དགོངས་པ་མཐར་ཐུག་དེ་རེད་ཡོད་ཤེས་ལེ། གཞན་གྱི་ཆུང་མ་བསྟེན་པར་བྱ་ཞེས་འདོད་རྒྱུ་ཤེས་ཏེ། དངོས་སུ་བུད་མེད་ཀྱི་ང་རོ་བསྟེན་པར་བྱ་ཞེས་པ་མ་རེད། འོ་ན་གཞན་གྱི་ཆུང་མ་བསྟེན་པར་བྱ། གཞན་གྱི་ཆུང་མ་བསྟེན་པར་བྱ་ཞེས་ངོ་རྒོལ་བ། གཞན་དུ་དེ་ཁྱེར་དེ་ལས་ངེས་དོན་གྱི་ཤེས་པ་དེ་གོ་རྒྱུ་ཨཱ། འཇམ་མགོན་བླ་མའི་དྲང་ངེས་ལེགས་བཤད་སྙིང་པོ། དང་དངོས་གནས་དྲང་གནས་ཀྱི་འཛམ་བུ་གླིང་ལ་ཆོས་ཀྱི་ཕུང་པོ་ག་ཚད་ཅིག་ཡོད་ན་ཡང་གྲུབ་མཐའ་ཅི་འདྲ་ཞིག་གི་ཡིན་ན་ཡང་དྲང་ངེས་ལེགས་བཤད་སྙིང་པོ་ལས་ད་ངོ་མ་བསྐྱེད་དགོས་ལ་མ། སྔོན་གྱི་དགེ་འདུན་ཤིང་རྟ་ཆེན་པོ་མཐའ་ཅི་མི་ཐུབ་ཀྱི་དགོངས་པ་མཐར་ཐུག། རྒྱལ་བའི་གསུང་རབ་ཀྱི་དྲང་ངེས་འབྱེད་པའི་གཞུང། དྲང་ངེས་ལེགས་བཤད་སྙིང་པོ། དེ་ལས་བསམ་བློ་བཏང་ནས་དེ་ནི་དཔེ་ཆ་ལས་བཞག་པ་ཞིག་ནས་དྲང་ངེས་ཀྱི། དབྱེ་བ་དེ་གཏན་ལ་ཕབ་ཐུབ་དགོས་རིགས་གཞན་གྱི་ཆུང་མ་བསྟེན་པར་བྱ་ཞེས་དུས་གཞན་དེ་གང་རེད་ན། རང་ཉིད་ལས་གཞན། རྒྱལ་བ་རྡོ་རྗེ་འཆང་གི་ཐུགས་རྒྱུད་ཀྱི་བདེ་བ་ཆེན་པོའི་ཡེ་ཤེས་དེ། རྡོ་རྗེ་འཆང་གི་ཡུམ་མཱ་མ་ཀཱིའི་ངོ་བོར་བསྐྱེད་ནས། ཨོ་ལེ། ཏིང་ངེ་འཛིན་གྱི་གོམས་སྟོབས་ཀྱིས་རིག་མ་དང་མཉམ་པར་བཞག་ནས་དགའ་བཞི་གི་བདེ་ཆེན་འདྲེན་པའི་སྒོ་ནས། ཨོ་ལེ། ད་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་དགོས་གསུངས་ཨ་ལ། ཨོ་ལེ། གཞན་གྱི་ཆུང་མ་བསྟེན་པར་བྱ་དུ་དེར་མ་གཏོགས་པའི་གཞན་པ་གཅིག་གིས་དེ་ནས་ཨོ་ལེ་དེ་འདྲ་བྱེད་ལུགས་གོ་སླ་མ་རེད། དེ་ཡིན་དུས་ཨོ་ལེ།

ཞྭ་སེར་པོ་བསྐོན་ནས་རྩེ་མོ་རྣོན་པོ་དེ་ནས་རྣ་ཆུང་རིང་པོ་བཅས་ཏེ་གུས་པ་འདུག་གོ། དེ་གུས་པ་མེད་པ་ལ་དེ་ཞབས་འདྲེན་ཞུས་ན་ཡག་པོ་ཡོད། ཧ་ཧ། མ་ལས། དེ་ཡིན་དུས་དེ་ནས་རང་གི་ནད་ན་ལུགས་ཀྱི་རྒྱུ་མཚན་འདོད་ཆགས་ཞེ་སྡང་གཏི་མུག་དབང་གིས་རང་ཉིད་ནད་པ་ཡིན། རང་ཉིད་ནད་པ་རེད། དེ་ཡིན་དུས་འབྱུང་བཞི་གི་ཁུར་བོ་འགོག་ལུགས།

ཨོ་ལེ། དེ་ནས། ཨོ་ལེ། ཟུང་འཇུག་གི་སྐུ་དེ་བསྟན་པ། ཨོ་ལེ། ཨོ་ལེ། དེ་གང་ཡིན་ན་ངས་ཀྱང་རང་དགར་མ་ཡིན་པར་རྒྱལ་བའི་གསུང་རབ་ཀྱི་གཞུང་ལུགས་བླ་མ་རྣམས་ཀྱི་དེ་ནས་གསུང་ལ་གཞི་བཞག་ནས་ངས་བཤད་པ་ཡིན། ད་དེང་སང་དེ་བཤད་ཉན་མི་འདུག་དེ་བཤད་ན།

ཨོ་ལས། རང་གི། ཉོན་སྒྲིབ་དང་ཤེས་སྒྲིབ་བདུད་བཞི་ལ་སོགས་པ་ཐམས་ཅད་མེད་པར་འཇོམས་ཐུབ་པ་ཡིན་པས་ན་ཉེས་སྤྱོད་ཆེན་པོ་རང་འགག་ཏུ་འགྲོ་བའི་ཆེ་བ། དེ་ཡིན་དུས་ཆེ་བ་བཞི་དང་ཁྱད་ཆོས་གསུམ་གྱི་སྒོ་ནས། ཨོ་ལས། འཇམ་མགོན་བླ་མའི་བྱང་ཆུབ་ལམ་གྱི་རིམ་པ་འདི། འདི་ཡིན་ན་ད་ལྟ་ས་སྐྱ་དང།